ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འཛམ་གླིང་ནང་སྐད་གྲགས་ཧ་ཅང་ཆེན་པོ་ཡོད་པའི་ཐའེ་ཝན་གྱི་གློག་ཀླད་བཟོ་ཚོང་ཁང TSMC ཟེར་བ་འདིས་ཉི་ཧོང་ནང་བཟོ་གྲྭ་དང་པོ་དེ་སྒོ་ཕྱེ་ཡོད་མ་ཟད་ཡང་ད་དུང་བཟོ་གྲྭ་གཉིས་པ་དེ་རྒྱག་རྒྱུའི་གསལ་བསྒྲགས་བྱས་པ་དེར་མི་ཚོས་ཐའེ་ཝན་དང་ཉི་ཧོང་གི་མཐུན་གྲོགས་ཀྱི་འབྲེལ་བ་གསར་པ་ཞིག་འཛུགས་བཞིན་ཡོད་པར་ངོས་འཛིན་བྱེད་ཀྱི་འདུག་བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་བྱེད་ཀྱི་ཡིན། ཉིན་མ་ཁ་ཤས་ཀྱི་གོང་ལ་ཡང་ཐའེ་ཝན་གྱི TSMC ཟེར་ཡག་དེ་དང་ཐའེ་ཝན་གྱི་ནང་ལོགས་ལ་ཡང་རྒྱ་སྐད་ཐོག་ལ་ཡང་ཐའེ་ཅི་ཏན་ཞེས་ལབ་ཀྱི་འདུག་ང་འདིར་གློག་ལེབ་བཟོ་མཁན་གྱི་བཟོ་ཚོང་ལས་ཁང་ད་འཛམ་བུ་གླིང་ནང་ལ་ཡང་ཁོང་ཚོ་ཆེ་ཤོས་དང་ཡག་ཤོས་དུ་ཆགས་བསྡད་ཡོད་རེད། བཟོ་ཚོང་ལས་ཁང་འདིས་ཉི་ཧོང་ནང་ལོགས་ལ་ཡང་བཟོ་གྲྭ་གསར་པ་ཞིག་སྒོ་ཕྱེ་བྱས་ད་སྒོ་ཕྱེ་བའི་མཛད་སྒོ་འདིའི་ཐོག་ལ་ཡང་ཞེ་པོ་ཅིག་རྒྱས་པོ་བྱས་བྱས་ཉི་ཧོང་གཞུང་གིས་འགོ་ཁྲིད་དང་ད་ག་ནང་བཞིན་གྱི་བཟོ་ཚོང་ལས་ཁང་གི་འགོ་ཁྲིད་མང་པོ་ཞེ་པོ་ཡོང་བྱས། ད་སྤྱིར་བཏང་བྱས་པ་ཡིན་ན་བཟོ་ཚོང་ལས་ཁང་ཆེན་པོ་འདི་ཚོས་རྒྱལ་ཁབ་གཞན་པ་ཅིག་ནང་ལ་ཡང་བཟོ་གྲྭ་སྒོ་ཕྱེ་ཡག་ཡིན་ན་རེད་ད་ག་ནང་བཞིན་ཡིན་ན་ཐ་ན་ཁོ་རང་ཚོའི་ལས་ཁུངས་ཁོ་རང་ཨ་མ་དེ་གཅིག་རྒྱལ་ཁབ་ཅིག་ནས་ཅིག་ལ་སྤོས་ཟེར་ཁོ་གསར་འགྱུར་ཆེན་པོ་ཟེར་ག་ཡེ་མ་རེད་དེང་དུས་ཀྱི་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་རྒྱུན་དུ་འཁོར་ནས་འཛམ་བུ་གླིང་རྒྱལ་ཁབ་ག་པར་ཚོང་ལས་ཀྱི་གོ་སྐབས་ཆགས་ཡོད་ན་ཁོ་སྤོས་འགྲོ་ཡག་ཟེར་དེ་གསར་པ་ཟེར་ག་ཡེ་མ་རེད་ད་ཡིན་ན་ད་རིང་དེ་ལ་དོ་སྣང་ཆེན་པོ་ཞིག་བྱུང་ཤག། ཉི་ཧོང་ནང་ལོགས་གསར་འགྱུར་རྒྱུད་ལམ་མང་པོ་ཅིག་གིས་ད་ད་རིང་ཕ་གི་ཡ་ཐའེ་ཝན་གྱི་བཟོ་ཚོང་ལས་ཁང་འདིས་ཉི་ཧོང་ལ་ཡོང་བྱས་བཟོ་གྲྭ་ཆེན་པོ་བརྒྱབ་པ་འདི་གྲུ་གཟིངས་ནག་པོའི་དོན་རྐྱེན་ཨང་གཉིས་པ་དེ་རེད་ཅེས་བྱས་ལབ་ཤག་ད་ལྟ་གྲུ་གཟིངས་ནག་པོའི་དོན་རྐྱེན་ཟེར་དེ་ལ་ཡང་ང་ཚོ་ལོ་རྒྱུས་ཐོག་ལ་ཡང་འགྲེལ་བཤད་ཧྲོབ་ཧྲོབ་ཅིག་བརྒྱབ་པ་ཡིན་ན། ད་རིང་ཁ་སང་ང་ཚོ་ཧོབ་ཏེ་ཁ་བསམ་བསྡད་པ་ད་ཉི་ཧོང་ཟེར་དེ་འདི་ཞེ་པོ་ཅིག་རྒྱལ་ཁབ་ཅིག་སྒོ་ཕྱེ་མགྱོགས་ཕྱི་རྒྱལ་གྱི་ཚན་རིག་ལག་རྩལ་དང་དེ་ཚོ་ཚང་མ་ལ་སློབ་སྦྱོང་བྱས་ཁོ་རང་ཚོའི་ཚན་རིག་གསར་གཏོད་བྱེད་མཁན་གྱི་རྒྱལ་ཁབ་ཅིག་འདུག་ག་དེ་ལས་ཡིན་ན་ལོ་རྒྱུས་ཐོག་ལ་འདི་འདྲ་མ་རེད། ལོ་རྒྱུས་ཐོག་ལ་རྒྱ་ནག་ལས་ཉི་ཧོང་དེ་སྦད་དེ་སྒོ་བརྒྱབ་བྱས་ཕྱི་དང་འབྲེལ་བ་མ་བྱེད་མཁན་ཆེ་བ་ཅིག་བྱུང་བ་རེད། འདི་གཉིས་ལ་ཡང་ལོ་ཕལ་ཆེར་ལོ་ཉིས་བརྒྱ་སུམ་བརྒྱ་ཅིག། ཉི་ཧོང་གི་ཁྲིམས་ཁོ་རང་བཟོས་བྱས་ཕྱི་རྒྱལ་མི་སུ་གང་ཞིག་ཡིན་ན་ཉི་ཧོང་ལ་ཡོང་མ་ཆོག་བཟོས་དང། ཉི་ཧོང་ནས་ཡིན་ན་ཕྱི་རྒྱལ་ལ་མི་འགྲོ་མ་ཆོག་བཟོས་བྱས་འདི་འདྲ་ཁོ་རང་ལོ་བརྒྱ་ཕྲག་འཁོར་བསྡད་པ་རེད། ད་ཡིན་ནའི་ལས། གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་གསུམ་ལོར་ཡ་ཨ་མི་རི་ཀའི་མཚོ་དམག་གི་དམག་དཔོན་མེ་ཐིའུ་ཕེ་རི་ཟེར་མཁན་ཅིག་ཁོ་རང་གིས་གྲུ་གཟིངས་བཞི་ཁྲིད་བྱས། ད་དེ་ནས་ཕལ་ཆེར་གྲུ་གཟིངས་གཅིག་ནག་པོ་ཡིན་པ་འདྲ་བྱས་ཙང་ད་ཉི་ཧོང་ག་དུས་ཡིན་ན་གྲུ་གཟིངས་ནག་པོའི་དོན་རྐྱེན་ཅེས་ལབ་ཀྱི་འདུག་ང་བྱས་བྱས་གྲུ་གཟིངས་འདི་གྲས་ཁྲིད་བྱས་ཨ་ནི་ད་ཨི་ཏོའུ་གི་མཚོ་ཁ་དེར་དེ་སླེབས་བྱས་ད་ཨི་ཏོའུ་ཟེར་དེ་ཕལ་ཆེར་ད་རིང་ཁ་སང་ཉི་ཧོང་གི་རྒྱལ་ས་ཊོ་ཁྱོ་ཟེར་དེ་ཡིན་ས་རེད། ཨ་མི་རི་ཀའི་མཚོ་དམག་དེ་ཚོའི་དམག་དེ་ཚོ་དེང་དུས་ཅན་བྱས་བྱས་ཉི་ཧོང་ལ་དེ་འདྲ་ཅིག་ཡོད་མ་རེད། ཕ་གི་ཨོ་ཡིག་སུ་དུ་བཤད་བྱས་སྐབས་དེའི་ཉི་ཧོང་གི་ད་གཞུང་གི་འཛིན་སྐྱོང་ཤོ་གུན་དེ་མཐའ་མ་དེ་ཨ་ནི་ཁོ་རང་ཐབས་ཤེས་མེད་པ་བྱས་བྱས་ཨ་ནི་ཨ་མི་རི་ཀའི་མཚོ་དམག་གི་དམག་དཔོན་དེ་དང་ཆིངས་ཡིག་བཞག་བྱས་ཉི་ཧོང་གི་མཚོ་ཁ་ཁ་ཤས་ཤིག་ལ་ཨ་མི་རི་ཀའི་ཚོང་པ་ཡོང་བྱས་ཚོང་རྒྱག་ཡག་ཡོད་བཟོས་པ་རེད།

སྡུག་པོ་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་མ་རེད་དེ་ཡིན་ན་ད་ཉི་ཧོང་མཐའ་མ་དེར་ལོ་བརྒྱ་ཕྲག་ཁ་ཤས་ཅིག་ཕར་སྒོ་བརྒྱབ་བསྡད་པའི་རྗེས་ཨ་མི་རི་ཀའི་མཚོ་དམག་དེ་ག་ཡོང་བྱས་ཉི་ཧོང་སྒོ་ཕྱེ་བྱས་ད་ད་ལྟ་ཡིན་ན་ཉི་ཧོང་རྒྱལ་ཁབ་དེ་འདྲས་ཆགས་བསྡད་ཡོད་རེད་བ་དེ་འདྲས་ཆགས་ཡག་གི་མགོ་བཙུགས་པའི་གནས་ཚུལ་ཡག་པོ་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་རེད་ལོ་རྒྱུས་ཀྱི་གྲུ་གཟིངས་ནག་པོའི་དོན་རྐྱེན་ཟེར་དེ་འཁྱེར་བྱས་ད་ད་རིང་འདིར་གྲུ་གཟིངས་ནག་པོའི་དོན་རྐྱེན་ཨང་གཉིས་པ་རེད་ཉི་ཧོང་གསར་འགྱུར་བརྒྱུད་ལམ་གྱིས་ད་རིང་གི་གནས་ཚུལ་འདི་ལ་ཡ་གདེང་འཇོག་བྱས་པ་འདི་ནས་ཉི་ཧོང་མི་མང་ཚོའི་ངོས་ནས་བཤད་པ་ཡིན་ནའི་རེད་ཉི་ཧོང་གི་དོགས་པ་གལ་ཆེན་མི་སྣ་དང་གསར་འགྱུར་བརྒྱུད་ལམ་ངོས་ནས་ཐའེ་ཝན་གྱི་བཟོ་ཚོང་ལས་ཁང་དེས་ཉི་ཧོང་ནང་ལ་ཡ་ཡང་བཟོ་གྲྭ་སྒོ་ཕྱེ་བ་དེ་དོན་རྐྱེན་གལ་ཆེན་པོ་ཞེ་བོ་ཅིག་དང་དོན་སྙིང་གལ་ཆེན་པོ་ཞེ་བོ་ཅིག་ཡོད་པ་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་ཡོད་པ་དེ་ཚོ་རྦད་དེ་གསལ་པོ་གསལ་པོ་རེད་ཤག་བསམ་གྱི་འདུག།

དུང་ཕྱུར་མང་པོ་ཨ་ནི་རུག་རུག་བཟོས་བྱས་ད་ཆུང་ཆུང་བཟོས་བྱས་འདི་ནང་ལོགས་ཡ་ཨ་ནི་བཅུག་བྱས་བཞག་བྱས་ད་སྔོན་མ་ཡིན་ན་ཅིག་གི་གློག་སྐུད་བྱས་ཁང་པ་ཆེན་པོ་ཞེ་བོ་ཅིག་ནང་ལོགས་ལ་ཡ་འཕྲུལ་འཁོར་ཆེན་པོ་འདི་འདྲ་དགོས་ཡག་བཟོ་འདྲ་ད་རིང་ཁ་སང་ཆུང་ཆུང་བཟོས་བྱས་སེན་མོ་ཆེ་ཆུང་ཙམ་ཅིག་ནང་ལོགས་ལ་ཡ་བཅུག་བྱས་བཞག་བྱས་རེད་ཕྱོགས་གཅིག་ནས་ན་ད་འཛམ་བུ་གླིང་ད་རིང་ཁ་སང་ལས་ཀ་ད་ཆུང་ས་ནས་བྱས་ཆེ་ས་བར་དུ་ལྷག་པར་དུ་དེང་དུས་ཀྱི་ད་མ་འོངས་པའི་ཅིག་གནམ་གྲུ་དང་དོག་པ་དམག་གི་གྲུ་གཟིངས་དང་མཚོན་ཆ་དང་དེ་ཚོ་ས་བཟོ་ཡག་དེ་ཚོ་ལ་ཡ་ད་དེ་མེད་ན་ཁྱོན་ནས།

ད་རིང་ཁ་སང་འཛམ་བུ་གླིང་ནང་སྤྱི་བཏང་གློག་ཀླད་ཞིབ་འཇུག་ལག་རྩལ་མཐོ་ཤོས་དེ་ཚོ་མིན་པ་ཡིན་ན་རྒྱ་ནག་དང་ད་ག་ས་ག་ལ་བཟོ་གི་ཡོད་དེ་ད་དངོས་གནས་ཀྱི་ད་མཐོ་ཤོས་གལ་ཆེ་ཤོས་ཆུང་ཤོས། རྩ་ཆེ་ཤོས་དེ་ག་ཡོད་པ་འདི་གའི་བཟོ་རྩལ་དེ་ཡིན་ན་ད་ཉུང་ཉུང་ཉུང་ཉུང་ཉུང་ཕྱིན་བྱས་ད་རིང་ཁ་སང་དེ་ཐའེ་ཝན་ནང་ཡོད་པའི TSMC ཟེར་མཁན་དེ་ཐའེ་ཅིའི་ཏན་ཟེར་དེ་འཛམ་བུ་གླིང་གི་བརྒྱ་ཆ་དགུ་བཅུ་ཁོ་ཚོས་བཟོ་གི་ཡོད་རེད་ཁོ་ཚོ་མིན་ཅིག་ད་བཟོ་མ་ཤེས་མཁན་ཆགས་བསྡད་ཡོད་རེད། མ་ཟད་ཁོ་ཚོས་བཟོ་ཡག་འདི་ག་རེད་ཟེར་ན་ཡང་ཁྱད་ཆོས་ག་རེད་ཟེར་ན། དང་པོ་དེ་ཡང་ཅིག་འཆར་གཞི་དེ་སྒྲིག་བཟོ་སྟངས་ག་འདྲ་བཟོ་དགོས་མིན་དང་གློག་སྐུད་ག་འདྲ་བཏང་དགོས་མིན་ཅིག་ཡོད་རེད་བ་ཁོ་གསར་གཏོད་བྱེད་ཅིག་ཡོད་རེད་བ་འདི་ག་བྱེད་མཁན་འདི་ག་འདི་ཡང་མང་ཆེ་ཅིག་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཅིག་ཨ་མི་རི་ཀའི་ཅིག་ང་རང་ཚོའི་ལག་པར་འཁྱེར་ཡག་གི་ཀུ་ཤུའི་ཁ་པར་བྱས་པ་དེ་ཚོའི་ཁོ་ཚོའི་བཟོ་ཚོང་ལས་ཁང་ཡིན་ནའི་རེད་ད་ག་ནང་བཞིན་གྱི་ད་དུ་ཨ་མི་རི་ཀའི་ནང་བཟོ་ཚོང་ལས་ཁང་ཆེན་པོ་དེ་ག་ཚོད་ཅིག་ཡོད་རེད་འདི་ཚོས་འཆར་འགོད་འདི་ཕི་གས་ཨ་ནི་ཁོ་ཚོ་ཐའེ་ཝན་གྱི་བཟོ་ཚོང་ལས་ཁང་འདིར་སྤྲད།

འཕྲུལ་འཁོར་གྱི་ལག་ཆ་ཅིག་ཡོད་རེད་བ། འཁོར་རེད་ཟེར་ལ་དགོས་རེད། ད་འདིའི་འཕྲུལ་འཁོར་ལག་ཆ་འདི་འཁོར་འཕྲུལ་འཁོར་གཅིག་རང་ལ་ཡ། ཨ་མི་རི་ཀའི་སྒོར་མོ་འཁོར་དུང་ཕྱུར་གཅིག་དང་ཕྱེད་ཀ་ཐབས་ཡོད་ས་རེད། འཕྲུལ་འཁོར་ཅིག་ཡོད་རེད་བ་དེ་བཟོ་མཁན་དེ་ཡང་ད་རིང་ཁ་སང་འཛམ་བུ་གླིང་ནང་ལ་ཡ་བཟོ་ཐུབ་མཁན་དེ་གཅིག་ལས་ཡོད་མ་རེད་གཅིག་དེ་ག་རེད་ཟེར་ན་ཡུ་རོབ་ཀྱི་རྒྱལ་ཁབ་ཀྱི་ཧོ་ལན་ཟེར་ཅིག་ཡོད་རེད་བ། འདིའི་ནང་ལོགས་ཡོད་པའི་བཟོ་ཚོང་ལས་ཁང ASML ཟེར་མཁན་ཅིག་ཡོད་རེད། དེས་མིན་ཞིག་བཟོ་ཐུབ་ཀྱི་ཡོད་མ་རེད། ད་ང་ཚོ་འདི་ཞོར་འཕྲོས་བྱས་ཞུས་པ་ཡིན་ན་ད་ང་ཚོ་ཕི་གི་བཟོ་ཚོང་ལས་ཁང་འདིའི་ལས་ཀ་བྱེད་མཁན་གྲས་ལ་ཡ་ང་རང་བོད་པ་བསྟན་འཛིན་ཀུན་གསལ་འབུམ་རམས་པ་ཁོ་རང་ཡིན་ན་དངོས་ལུགས་རིག་པའི་ཐོག་ལ་ཡ་འབུམ་རམས་པ་བྱས་པའི་རྗེས་ལ་ཡིན་ན་ཕི་གི་ནང་ལས་ཀ་བྱེད་མཁན་ཡིན་མ་ཟད་ཕི་གིའི་འཕྲུལ་འཁོར་འདི་ད་ལྟ་ད་ཁོ་ཚོ་ཅིག་འཕྲུལ་འཁོར་བཟོས་ཚར་བ་ཅིག་ཡོད་རེད་བ་མ་འོངས་པའི་འཕྲུལ་འཁོར་གསར་གཏོད་བྱེད་ཡ་དེ་ལས་གསར་གསར་བཟོ་དགོས་རེད་བ་འདི་ཕི་གིའི་ནང་ལོགས་ཞིབ་འཇུག་བྱེད་མཁན་གྱི་ཚན་རིག་པའི་གྲས་རེད་ཤག་བྱེད་བྱ་དེ་ངས་འདི་ཞོར་འཕྲོས་བྱེད་བྱ་དེ་ང་ག་དུས་ཡིན་ནའི་འདི་བསམ་དུས་སྤོབས་པ་སྐྱེ་ཡ་ཅིག་ག་རེ་འདུག་ཟེར་ན

ཆུང་ཤོས་དང་ཨ་ནེ་གལ་ཆེ་ཤོས་དང་ནུས་པ་ཆེ་ཤོས་དེ་སུས་བཟོ་ཐུབ་པ་ཡིན་ནའི་རྒྱལ་ཁབ་ཡིན་ནའི་རེད་བཟོ་ཚོང་ལས་ཁང་ཡིན་ནའི་རེད་དེ་མ་འོངས་པའི་འཛམ་བུ་གླིང་འདི་ལ་ཡ། དབང་སྒྱུར་བྱེད་མཁན་ལབ་ན་དེ་ཧམ་པ་ཚ་དྲགས་བཞག་དེ་ལས་ཡིན་ནའི་ལས་ད་འདི་ན་གལ་ཆེ་ཤོས་ཆགས་ཀྱི་རེད་བྱས་བྱས་དེ་འདྲས་ཡིན་པ་སོང་ཙང་ལོ་ཁ་ཤས་ཀྱི་གོང་ནས། ད་རྒྱ་ནག་གི་དཔལ་འབྱོར་དང་འདི་ཚོ་ཞེ་པོ་ཅིག་ཡར་རྒྱས་ཕྱིན་ལྷག་པར་དུ་ད་ཞི་ཅིན་ཕིང་གི་བྱེད་སྟངས་འདི་ཚོ་ལྟ་དུས་ཙམ་པ་ཨ་ནེ་ཨ་མི་རི་ཀའི་ཞེད་སྣང་སྐྱེས་དུས་ཨ་མི་རི་ཀས་རྒྱ་ནག་ལ་འཛིན་པའི་སྲིད་ཇུས་དེ་ག་རེ་ཟེར་ན་རྒྱུན་དུ་ཁོ་ནས་ང་ཚོས་གསར་འགྱུར་ནང་གོ་གི་རེད། གཅིག་འགལ་ཟླ་དང་དེ་འདྲ་མང་པོ་ཞེ་པོ་ཅིག་འདི་གའི་སྒང་གའི་དཀྱིལ་ནས། དངོས་གནས་ཀྱི་གལ་ཆེ་ཤོས་དང་དོན་སྙིང་ཆེ་ཤོས་དེ་ག་རེ་ཟེར་ན་ལོ་ཁ་ཤས་ཀྱི་གོང་ནས་འགོ་བཙུགས་བྱས། ཨ་མི་རི་ཀས་གློག་ལེབ་ཀྱི་ལག་རྩལ་དེའི་རིགས་དེ་བཟོ་སྟངས་ཡིན་ན་རེད་བཟོ་ཡག་གི་འཕྲུལ་འཁོར་ཧོ་ལན་གྱི་བཟོ་ཚོང་ལས་ཁང་དེ་ནས་བཟོ་ཡག་གི་འཕྲུལ་འཁོར་འབྱོར་བ་དེ་ཡིན་ན་རེད་ཡང་བཟོས་ཚར་འགྱོག་གི་ད་འདི་ཐའེ་ཝན་གྱི་བཟོ་ཚོང་ལས་ཁང་དེ་ནས་བཟོས་ཚར་འགྱོག་འབྱོར་བ་དེ་འདྲ་ཡིན་ན་རེད་ད་གལ་ཆེ་ཤོས་དང་རྩ་ཆེ་ཤོས་འབྱོར་བ་དེ་གས་ནི་རྒྱ་ནག་བཙོང་ཆོག་མ་ཡོང་བྱས་བྱས་ཨ་མི་རི་ཀས་ཁྲིམས་ཀྱི་ཐོག་ནས་ཐག་གཅོད་བྱས་སོང། ད་ཨ་མི་རི་ཀས་ཐག་གཅོད་བྱེད་ཐུབ་ཡག་གི་རྒྱུ་མཚན་དེ་བཤད་པ་ཡིན་ན་ད་ཕི་ཁེ་ཡ་གློག་ལེབ་ཟེར་བཟོ་མཁན་དེ་དེ་ཐའེ་ཝན་གྱི་ཐའེ་ཅི་ཏན་ཟེར་དེས་བཟོ་གི་ཡོད་རེད་ཁོ་བཟོ་ཡག་གི་འཕྲུལ་འཁོར་དེ་ཡིན་ན་ཧོ་ལན་གྱི་བཟོ་ཚོང་ལས་ཁང ASML ཟེར་མཁན་དེས་བཟོ་གི་ཡོད་རེད་དེ་ལས་ཡིན་ན་ལས་འདི་ཚོའི་ལག་རྩལ་གཙོ་བོ་འབྱོར་པ་ལག་རྩལ་གསར་གཏོད་བྱེད་ས་དང་ཁོ་ཕི་ཁེ་ཡ་གཅིག་སྒྲིག་འཇུག་ན་གཅིག་བྱེད་སྒོར་བ་འདི་གས་བྱེད་ས་དེ་གས་དེ་ཡིན་ན་མང་ཆེ་བྱས་ན་ཨ་མི་རི་ཀ་རེད་ཨ་མི་རི་ཀའི་བཟོ་ཚོང་ལས་ཁང་རེད་དེ་འདྲ་སོང་ཙང་ཨ་མི་རི་ཀའི་གཞུང་ལ་ཡང་འདིའི་སྐོར་ཐོབ་ཐང་དང་དབང་ཆ་དེ་ཡོད་ས་རེད་པ། གལ་སྲིད་ཨ་མི་རི་ཀའི་ལག་རྩལ་དང་དེ་ཡིན་པ་ཡིན་ན། ཁྱོད་རང་ཚོས་བེད་སྤྱོད་གཏོང་དགོས་ན་ད་དེ་རྒྱ་ནག་ལ་བཙོང་ཆོག་མ་ཡོང་ཟེར་ན། གང་ལྟར་བཟོ་ཚོང་ལས་ཁང་དེ་ཚོས་བཙོང་ནུས་ཀྱི་ཡོད་མ་རེད་མ་བཙོང་བྱས་བྱས། ད་དེ་ད་རེས་ཀྱི་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བའི་ནང་ལོགས་ཀྱི་འཐེན་འཁྱེར་དང་རྙོག་དྲ་མང་པོ་ཞེ་པོའི་དཀྱིལ་ནས། རྒྱུན་དུ་ཁོ་ནས་གོ་ཡག་གི་ད་ངས་བྱས་ན་རྒྱ་ནག་ལ་ཡང་ཕོག་ཐུག་ཆེ་ཤོས་དེ་དང་ན་ཚ་ཆེ་ཤོས་དེ་དང། རྒྱུན་དུ་ཁོ་ནས་སྡུག་སྐད་ཆེ་ཤོས་དེ་རྒྱག་ཡ། ད་གཙོ་བོ་དེ་འདི་ཡིན་པའི་བཟོ་འདྲ་འདུག་དེ་འདྲ་སོང་ཙང་ད་རེས་ག་རེ་ཟེར་ན་གློག་ལེབ་ཟེར་དེ་ད་ག་རེ་ཟེར་སྤྱིར་བཏང་གི་ཅ་ལག་དང་འདི་གཅིག་མ་ཡིན་པ། དམག་དོན་དང་ཆབ་སྲིད་དང་གང་ཅིའི་ཐོག་ནས་དོན་སྙིང་ཆེན་པོ་ཆགས་བསྡད་ཡོད་རེད། ལོ་གཅིག་གི་གོང་ལ་ཡང་འདི་ཨ་མི་རི་ཀའི་ནང་ལོགས་ལ་མཁས་པ Chris Miller ཟེར་མཁན་གཅིག་ཡོད་རེད་ཁོ་རང་གིས The Chip War ཟེར་བྱས་ད་དེ་གློག་ལེབ་ཀྱི་དམག་འཁྲུག་ཟེར་མཁན་ཅིག་དེབ་ཅིག་སྐད་གྲགས་ཆེན་པོ་ཞེ་པོ་ཅིག་བཏོན་པ་རེད། ངས་དེབ་དེ་ཉེ་དུས་རང་ལྟ་ཡག་བྱུང། དེའི་ནང་ལོགས་ལ་ཡག་འདས་པའི་ལོ་ཉིས་བརྒྱའི་ནང་ལོགས་ལ་ཡག། གཅིག་རྒྱལ་ཁབ་ཕན་ཚུན་གྱི་འགྲན་རྩོད་གཙོ་བོ་དེ་ནི་རྒྱ་མཚོའི་སྒང་ལ་ཡག། མཚོ་དམག་ཆེ་ཆུང་དང་དེ་བྱུང་ཡོད་པ་ཡིན་ན་ད་མ་འོངས་པ་ཡིན། གང་ལྟར་གློག་ལེབ་ཟེར་དེ་སུས་བཟོ་ཐུབ་མེད་དང་སུས་ཡག་ཤོས་བཟོ་ཐུབ་མེད་དེ་ཆགས་ཀྱི་རེད་ཟེར་བྱས་ལབ་པ་རེད། ད་གཞི་ནས་རང་ག་རེ་རེད་ཟེར་ན། འཛམ་བུ་གླིང་ནང་ལོགས་ཀྱི་ད་ཅ་ལག་ད་ག་ཚོད་གལ་ཆེན་པོ་ག་རེ་བཟོ་དགོས་ཡོད་ན་ལས་འདི་མེད་ན་ཡོང་གི་ཡོད་མ་རེད་ནད་ཡམས་བྱུང་པའི་སྐབས་དེར་མོ་ཊ་བཙོང་མ་ཐུབ་པ་དང་དེ་དཀའ་ངལ་མང་པོ་བྱུང་སོང་དེ་ཚོ་བྱུང་སའི་གཅིག་རྒྱུ་རྐྱེན་མང་པོ་ཞེ་པོ་ཅིག་ཐད་ཀར་འཛོམས་པ་ཡང་དེ་གློག་ལེབ་དེ་མ་འདང་བ་བྱས་བྱས་བྱུང་ཡོང་གི་མི་འདུག་ཨང་དེ་འདྲ་སོང་ཙང་ད་དེ་གའི་སྒང་གློག་ལེབ་གལ་ཆེ་ཤོས་དེ་ག་དེ་ཐའེ་ཝན་ཡིན་ན་གླིང་ཕྲན་ཆུང་ཆུང་ཅིག་རེད་རྒྱ་ནག་གིས་རྒྱུན་དུ་ནས་འཇིགས་སྐུལ་བྱེད་ས་ཅིག་རེད་འདི་ག་ནས་བཟོ་གྲྭ་གཅིག་གིས་ཕི་ཀ་ཡ་འདི་བཟོས་བྱས་བསྡད་པ་ཡིན་ན་ཉེ་མ་གཅིག་གཅིག་དམག་འཁྲུག་འདྲ་བྱུང་བ་ཡིན་ན་རེད་ཡང་དམག་འཁྲུག་མ་བྱུང་བ་ཡིན་ནའི་ཞིག་རང་བྱུང་གི་གནོད་འཚེ་འདི་ས་ཡོམ་དང་དེ་འདྲ་དང་ཐའེ་ཝན་ནང་ས་ཡོམ་ཡང་སེ་རྒྱབ་དེ་མེད་པར་ཆགས་པ་ཡིན་ན་འཛམ་བུ་གླིང་འཁོར་ཁྱོན་ཡོངས་ལ་ཡང་ཤུགས་རྐྱེན་ཞེ་པོ་ཐེབས་ཀྱི་རེད་འདི་འདྲ་སོང་ཙང་ངེས་པར་དུ་དེ་ཐའེ་ཝན་གཅིག་པོ་མ་སྡད་པ་བྱས་ཁོ་རྒྱ་སྐྱེད་བཏང་ཡག་དེ་ཡིན་ན་གལ་ཆེན་པོ་ཞེ་པོ་སོང་ཙང་ཨ་མི་རི་ཀས་འབོད་སྐུལ་བྱེད་ཁོ་ལ་ད་ཁོ་ཚོའི་ཐའེ་ཝན་གྱི་བཟོ་ཚོང་ལས་ཁང་དེ་ཁོ་རང་ཚོའི་མི་ད་གལ་ཆེན་པོ་ཆགས་དུས་ཁོ་རྒྱ་སྐྱེད་བྱེད་ཡག་གི་སློབ་གཞས་དང་ང་རྒྱལ་དང་དེ་གའི་ཡོང་གི་རེད་པ་དེ་འདྲ་བྱེད་དུས་ཆེས་འགྲོ་ས་ཞིག་དགོས་སྐོར་དང་འགྲོ་ས་དེ་ད་རིང་དང་པོ་དེ་གལ་ཆེ་ཤོས་གཅིག་མར་ད་ཁོ་ཚོས་ཨ་མི་རི་ཀའི་ནང་ལོགས་ལ་བཟོ་གྲྭ་ཞིག་རྒྱག་གི་འདུག་ད་ཡིན་ན་ལས་ད་རིང་པའི་ཉི་ཧོང་ནང་ལོགས་ལ་ཡང་དངོས་སུ་སྒོ་ཕྱེ་བ་དེ་ཡིན་ན་ཉི་ཧོང་དང་ཐའེ་ཝན་གྱི་འབྲེལ་བ་དེ་དཔལ་འབྱོར་ཐོག་ནས་ཅིག་དམ་བཏང་ཡག་དང་ཁྲིད་ལ་ཡང་མཉམ་དུ་ཅིག་ད་ཐག་པ་མུ་སུ་ནས་བསྡམས་བཞག་ཡག་ཅིག་མ་ཟད་ཡིན་ན་དམག་དོན་དང་རྗེས་མ་ཡིན་ན་རྒྱ་ནག་གིས་ཅིག་ཐའེ་ཝན་ལ་ཡང་བཙན་འཛུལ་བཟོ་འདྲ་བྱས་པ་ཡིན་ན། ཐའེ་ཝན་དང་ཉི་ཧོང་གི་འབྲེལ་བ་དེ་དཔལ་འབྱོར་དང་ད་ལྟའི་ལག་རྩལ་དང་དེ་ཚོའི་ཐོག་རང་ནས་ཞེ་པོ་ཅིག་དོན་སྙིང་ཆེན་པོ་ཆགས་བྱས་ཡིན་ན་ད་རིང་འདི་ལ་ཡང་ཉི་ཧོང་གཞུང་རང་གིས་ཞེ་པོ་ཅིག་དོ་སྣང་བྱེད་ཀྱི་ཡོད་ཟེར་དེ་འདྲའི་སོང་ཙང་ད་རིང་གི་མཛད་སྒོ་འདི་གང་ལགས་ཟེར་ན་ད། ཉི་ཧོང་གི་ད་དཔལ་འབྱོར་སྲིད་བློན་དང་ཚོང་དོན་སྲིད་བློན་ཕེབས་ཡོད་མ་ཟད་ཉི་ཧོང་ནང་ཡོད་ཡོད་པའི་བཟོ་ཚོང་ལས་ཁང་ཆེ་རིགས་ཆེ་ཚད་ཀྲོ་ཡོ་ཏྲ་དང་སོ་ནི་དང་ཐོ་ཤི་པ་དང་དེ་ཚོ་སྒང་ག་ལོག་གི་འགན་འཛིན་འདུག་ཨ་ནེ་འདི་ག་འདྲའི་མཛད་སྒོའི་སྒང་ལ་ཡང་ཉི་ཧོང་གི་སྲིད་བློན་རང་གིས་བརྙན་འཕྲིན་བརྒྱུད་བྱས་ཁོ་རང་གིས་འདི་ལ་ཡང་གཏམ་བཤད་གནང་ཡག་དང་དེ་ག་འདྲ་གནང་ཤག་བྱས་བྱས་ཡང་དེ་ཉི་ཧོང་གསར་འགྱུར་བརྒྱུད་ལམ་ཁ་ཤས་ཀྱིས་ཟེར་ཡག་བྱས་པ་ཡིན་ན་བཟོ་གྲྭ་གཅིག་གི་སྒོ་ཕྱེ་ཡག་ཆེད་དུ་ཡིན་ན་མི་གལ་ཆེན་པོ་དག་དེ་བཞིན་རུག་རུག་བྱས་འཛོམས་པ་དེ་ཡིན་ན་ཁོ་ཚོས་ཁྱོན་ནས་དྲན་གྱི་མི་འདུག་འདི་བྱུང་བ་འདི་འདི་སྔོན་ལ་ཡང་འཁོད་ཤག་བྱས་ཙང་ད་རིང་འདི་ལ་ཡང་ཉི་ཧོང་གིས་དོ་སྣང་ཆེན་པོ་དང་ཐའེ་ཝན་དོ་སྣང། ཨ་མི་རི་ཀས་དོ་སྣང་ཆེན་པོ་བྱས་མ་ཟད་ཡིན་ན་ཕལ་ཆེར་ངས་ཚོད་དཔག་བྱས་པ་ཡིན་ན་རྒྱ་ནག་གི་ད་ཁོ་ལ་ཡང་ཕོག་ཐུག་ཆེན་པོ་བྱུང་བྱས་ཞེ་པོ་ཅིག་གིས་ཁོ་དངངས་སྐྲག་བྱས་བསྡད་ཡོད་བསམ་འདུག་ཁོ་ཚོ་མང་པོ་ཅིག་ཟེར་ཡག་བྱས་པ་ཡིན་ན་ཞི་ཅིན་ཕིང་གིས་ད་ཉིས་སྟོང་བཅུ་གཉིས་ལོར་ལ་ཡར་དཔོན་པོ་བྱས་པའི་རྗེས་ལ་ཞེ་པོ་ཅིག་རྒྱ་ནག་གི་སྟོབས་ཤུགས་དེ་ཚོ་རྒྱ་སྐྱེད་བཏང་ཅིག་བྱེད་སྟངས་ཞེ་པོ་བྱས་སོང་ང་འདི་འདྲ་མ་བྱས་པ་ཡིན་ན་ད་ཐའེ་ཝན་ནང་ལོགས་དེ་རེད་ཐའེ་ཝན་གྱི་བཟོ་ཚོང་ལས་ཁང་དེ་ཚོ་ཆེན་པོ་དེ་ཚོ་མང་ཆེ་ཅིག་ཡིན་ན་སྔས་མ་བཟོ་གྲྭ་ཆེ་ཁག་འགྲོ་ས་ཡུལ་གཙོ་བོ་དེ་ཡིན་ན་རྒྱ་ནག་ཆགས་བསྡད་རེད་ཁོ་རང་བཞིན་གྱིས་དེ་ཐའེ་ཅི་ཏེན་ཟེར་མཁན་དེ TSMC། ཟེར་མཁན་དེ་ཁོང་ཚོ་དངོས་གནས་བྱས་ནས་རྒྱ་ནག་ལ་བཟོ་གྲྭ་རྒྱག་རྒྱུའི་འཆར་གཞི་བཏིང་སྟེ་ཡོད་པ་འདྲ། ད་ཡིན་ན་ལས་ཞི་ཅིན་ཕིང་ཡོང་ཡོང་རྒྱ་ནག་གི་བྱེད་སྟངས་འདི་ག་བྱས་སོང་པ། རྗེས་ལ་ད་ཨ་མི་རི་ཀས་འགྲོ་བཅུག་གི་ཡོད་མ་རེད། གང་ལྟར་ཨ་འགྲོ་ས་མེད་པ་ཅིག་ལྷག་བསྡད་པ་རེད་ད་དངོས་གནས་བྱས་ན་གོ་སྐབས་དེ་རྒྱ་ནག་ལ་དགོས་ཡག་འདུག་ལས་རྒྱ་ནག་ལ་མ་ཕྱིན་པ་བྱས་ད་རིང་ཉི་ཧོང་ལ་ཡོང་པ་དེ་ངས་བྱས་ན་རྒྱ་ནག་ངོས་ནས་བཤད་པ་ཡིན་ན་ད་རིང་ཕལ་ཆེར་བློ་ཚབས་ཆེན་པོའི་ངང་ནས་ཕལ་ཆེར་གནད་དོན་དེ་ལ་ཡང

རྒྱ་ནག་གིས་ཐའེ་ཝན་ལ་ཡར་དམག་གི་འཇིགས་སྐུལ་བྱས་པའི་སྐབས་དེ་ཡིན་ན། ཐའེ་ཝན་ལ་ཡང་དགོས་ཡག་གཙོ་བོ་དེ་ཡིན་ན་ཐའེ་ཝན་དང་འབྲེལ་བ་ཉེ་པོ་ཡོད་པའི་སྟོབས་ཆེན་རྒྱལ་ཁབ་དེ་ཐའེ་ཝན་ལ་སྲུང་སྐྱོབ་བྱེད་མཁན་དེ་དགོས་ཀྱི་ཡོད་རེད་ད་དེ་ཡིན་ན་ཉི་ཧོང་ལས་ཡག་པ་ཅིག་ཡོད་མ་རེད་ཉི་ཧོང་ད་ག་ཁྱིམ་མཚེས་རྒྱལ་ཁབ་རེད་ཉི་ཧོང་སྟོབས་ཆེན་པོ་ཞེ་དྲག་ཡོད་རེད་དེ་འདྲ་སོང་ཙང་སྤྱིར་བཏང་གཅིག་བཟོ་གྲྭ་ཕྱེ་བ་གཅིག་པོ་མ་ཡིན་པའི་དེ་ལས་དོན་སྙིང་ཞེ་དྲག་གི་ཆེད་ཀྱི་ཆབ་སྲིད་དང་དམག་དོན་དང་གང་ཅིའི་ཐད་ནས་དོན་སྙིང་ཆེན་པོ་ཡོད་རེད་ཅེས་བྱས་ཁོ་རང་གིས་གསུངས་ཤག་བྱས་ཙང་ད་རིང་གི་གནས་ཚུལ་འདིའི་དོན་སྙིང་བཤད་པ་ཡིན་ན་ཕལ་ཆེར་འདི་འདྲ་ཡིན་པའི་བཟོ་འདྲ་དེ་ནས་ངས་ད་ད་ལྟའི་ཇུས་གཞི་ད་ག་དང་ཐད་ཀར་འབྲེལ་བ་མེད་ནའི་འདི་དང་འབྲེལ་བ་ཏོག་ཙམ་འདུག་བསམས་སོང་དང་ངས་ཁ་སང་དེ་གསར་འགྱུར་སྒང་མཐོང་སོང་ངོ་སྤྲོད་ཞུས་ན་བསམས་སོང་རེད་ཅེས་ག་རེ་འདུག་ཟེར་ན། ད་དེ་རིང་ཁ་སང་དེང་དུས་ཀྱི་འཕྲུལ་འཁོར་དང་ད་གསར་གཏོད་དང་དེ་འདྲའི་བཤད་པའི་སྐབས་དེ་ཡིན། མང་ཆེ་ཅིག་གིས་མིས་བཟོས་ཀྱི་རིག་ནུས་དང་བཅོས་རིག་དང་དེ་ཚོའི་སྐོར་བཤད་བྱས་དེ་སྐོར་རང་དེ AI ས་ཞིག་དང་དེའི་སྐོར་བཤད་དེའི་སྐོར་ད་དེ་ཚོ་ཕ་གིར་ཡང་ལག་པར་འཆང་ཡག་ཡོད་མ་རེད་ཁོ་ཕ་གིར་ཡོད་པ་མ་གཏོགས་ད་དངོས་གནས་ང་རང་ཚོར་ལག་པར་འཆང་ཡག་ཡོད་པའི་ཁོ་འཕྲུལ་འཁོར་དེ་གསར་ཤོས་དེ་ཡིན་ན་ཨ་ད་ཀུ་ཤུ

ཅི་བྱེད་བལྟས་བྱས་ད། འདི་ནང་ལ་ཡོད་པའི་བཅའ་ལག་དེ་ག་རེ་ག་རེ་འདུག་བལྟས་བྱས་ཨ། ལྟ་དུས་ཙམ་པ་ཁོང་ཚོས་ཟེར་བྱས་འདི་ནང་ལ་ཡོད་པའི་བཅའ་ལག་གི་བརྒྱ་ཆ་བཞི་བཅུ་ཞེ་གཉིས། ཉི་ཧོང་ལ་བཟོས་འཇོག་རེད་ཤག། ལྷག་པར་དུ་ཡིན་ན་འདི་ནང་ལོགས་ཁོ་མི་ད་གཙོ་ཆེ་བ་དེ་ཡིན་ནའི Sony ཟེར་མཁན་དེས་བཟོས་ཤག་ད་ང་ཚོས Sony དེ་སྔ་མོ་སྐད་གྲགས་ཆེན་པོ་ཞེ་པོ་ཅིག་རེད་ང་ཚོའི་ལོ་ཚོད་དེ་ཚོ་གཅིག་བྱས་ལོ་ཆུང་ངུ་དེ་ཚོ་ད་ཞེ་དྲག་གོ་མྱོང་ཡོད་ཀྱི་མ་རེད་ཡིན་ནའི་ཁོ Sony གིས་དེང་དུས་ཀྱི་དེ་ཞེ་པོ་ཅིག་བཟོ་ཐུབ་ཡོད་རེད་བརྒྱ་ཆ་བཞི་བཅུ་ཞེ་གཉིས་ཡིན་ན

ཆེས་དེང་དུས་ཀྱི་ད་འཕྲུལ་ཆས་བཟོས་འཇོག་དེ་ཚོ་ལ་བལྟས་པ་ཡིན་ན་འདི་ནང་ཆས་ཁ་ཤས་ཤིག་མང་ཆེ་ཡིན་ན་དེང་སང་རྒྱ་ནག་ལ་བཟོས་འཇོག་ཡིན་ས་རེད་ད་ད་ལྟའི་འདི་ལྟ་དུས་ཙམ་པ་ད་དེ་རིང་ཁ་སང་ལག་རྩལ་རྙོག་དྲ་ཚ་ཤོས་ཀྱི་འཕྲུལ་འཁོར་དེ་ལྟ་དུས་ཙམ་པ་ཡིན་ན་འདི་ནང་ལ་ཡ་ད་རྒྱ་ནག་བརྒྱ་ཆ་བདུན་ཙམ་ལས་མི་འདུག་འདི་འདྲ་སོང་ཙང་སྤྱིར་བཏང་རྒྱ་ནག་གི་འཕྲུལ་འཁོར་དང་འདི་འདྲ་བཟོ་ཡག་གི་ཁོའི་ཤུགས་རྐྱེན་དང་ནུས་པ་དང་དེ་ཚོ་འདས་པའི་ལོ་ཁ་ཤས་ཤིག་ནང་ཞེ་དྲག་ཆུང་ཕྱིན་ཡོད་པའི་རྣམ་པ་མཚོན་གྱི་ཡོད་ས་སྤྱིར་བཏང་ངས་དེ་གསར་འགྱུར་གསུབ་ཏུ་ཅིག་བྱས་ངོ་སྤྲོད་ཞུས་པ་ཡིན་འདི་ཡང